གསལ་བསྒྲགས་བྱས་ཡོད་པ་རེད། བྱས་ཙང་དེ་རིང་ང་ཚོའི་ཕར་ཆེར་དཔྱད་ཞིབ་ལས་རིམ་ནང་ལོགས་ལ་ཡང Chat GTP སྐོར་གྱི་ལས་རིམ་གཉིས་པ་དེའི་ནང་ལོགས་ལ་ཡང་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལག་གི་འགྲན་རྩོད་སྐོར་ལ་ཡང་ཡིན་ན་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་རེད་དེ་རིང་ཁ་སང་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལག་ལ་ཡང་ད་འགྲན་རྩོད་མང་པོ་ཞིག་བྱེད་ཀྱི་ཡོད་རེད། གཅིག་དམག་གི་སྟོབས་ཤུགས་ཐོག་ལ་ཡིན་ནའི་རེད་དཔལ་འབྱོར་སྟོབས་ཤུགས་ཐོག་ལ་ཡིན་ནའི་རེད་ཚོང་འབྲེལ་ཐོག་ལ་ཡིན་ནའི་རེད་རྒྱལ་སྤྱིའི་འབྲེལ་བའི་ཐོག་ལ་ཡིན་ནའི་རེད། ད་ཡིན་ནའི་མི་མང་པོ་གཅིག་ཟེར་ཡག་བྱས་པ་ཡིན་ན། མིས་བཟོས་པའི་རིག་ནུས། བཅོས་རིག་ཟེར་མཁན་འདི་ནང་ལོགས་ལ་ཡ་ལག་རྩལ་དེ་སུ་སྔོན་ལ་སླེབས་ཐུབ་པའི་རྒྱལ་ཁབ་འདི་ད་སྔོན་ཐོན་ཅན་ཞིག་ཆགས་ཡག་རེ་བ་ཡོད་རེད་ཅེས་མང་པོ་ཅིག་གིས་ཟེར་གྱི་ཡོད་རེད། དེ་འདྲའི་ལབ་ཀྱི་ཡོད་པ་སོང་ཙང་ངས་དྲན་ཡག་ལ་བྱས་པ་ཡིན་ན་ལོ་ཁ་ཤས་ཤིག་གོང་ལ་ཡ། ད་ཝ་ཤིང་ཊོན་ནང་ལོགས་ཚོགས་འདུ་ཅིག་ལ་འགྲོ་བའི་སྐབས་དེ་ད་རྒྱ་ནག་དང་འབྲེལ་བ་ཡོད་ཚོགས་འདུ་ཅིག་རེད་དེའི་ཐོག་ལ་ཡ་ད་མི་ཞིབ་འཇུག་བྱེད་མཁན་ཁ་ཤས་ཤིག་གིས་ཟེར་གྱི་འདུག་ད་བཅོས་རིག་ཨ་ད་མིས་བཟོས་པའི་རིག་ནུས་འདིའི་ལག་རྩལ་སྒང་ལ་རྒྱ་ནག་དེ་ཕལ་ཆེར་ཨ་མི་རི་ཀ་ལས་གོམ་པ་སྔོན་ལ་ཡ་ཕལ་ཆེར་སྤོ་མདོག་ཁ་པོ་རེད་གཅིག་བྱས་ན་སྤོས་ཚར་ཡོད་ཀྱི་རེད། འདི་ཚོ་ཡོང་དགོས་ཡག་རྒྱུ་མཚན་གཙོ་བོ་དེ་མིས་བཟོས་པའི་རིག་ནུས་ཟེར་དེ་ཡིན་གཅིག་མིན་གཅིག་དགོས་ཡག་གི་དོན་དག་ཁ་ཤས་ཤིག་ཡོད་རེད་དང་པོ་དེ་ཡིན་ན་ད་རྩིས་རྒྱག་ཡག་གི་ནུས་པ་དེ་ཡོད་མེད་དེ་རེད་པ་ད་དེ་ཚན་རིག་ལག་རྩལ་སྐོར་རེད། གཉིས་པ་དེ་ཡིན་ན་ཁོ་རྩིས་རྒྱག་སའི་ཡུལ་ཅེས་ད་ཕ་གིར་ཡ་མ་རྩ་ཅིག་དགོས་ཀྱི་རེད་པ་རྩིས་རྒྱབ་སའི་དེ་ཡིན་ན་ད་དེ་རིང་ཁ་སང་རྩིས་རིག་འཕྲུལ་རྩལ་ནང་ལོགས་ལ་ཡ། ཡི་གེ་ཡིན་ནའི་རེད་སྐད་གདངས་ཡིན་ནའི་རེད་དེ་ག་ནང་བཞིན་པར་དང་རི་མོ་དང་ག་རེ་ཡིན་པ་ཡིན་ནའི་ལས།

ཨ་ནི་མི་འབོར་ཆེན་པོ་དར་གི་ཡིན་པ་དང། ད་སྐད་ཡིག་བེད་སྤྱོད་གཏོང་མཁན་སྟོབས་ནག་དར་གི་ཡོད་པ་དེར་གལ་སྲིད་ཁྲིན་ཅིན་དྲ་ལམ་མི་བེད་སྤྱོད་གཏོང་མཁན་གྲངས་ཀ་བརྩི་བ་ཡིན་ན་ད་རྒྱ་ནག་ཆེ་ཤོས་ཆགས་བསྡད་ཡོད་རེད། ཨ་འདི་ག་འདི་དམིགས་བསལ་ཅིག་ག་རེ་རེད་ཟེར་ན། ད་དཔེར་ན་ཆ་བཞག་ན་མིའི་གདོང་ངོ་ཤེས་ཡག་གི་མིས་བཟོས་ཀྱི་རིག་ནུས་དེ་བཟོས་པའི་སྐབས་ལ་ཡང། མིའི་གདོང་ལ་པར་བརྒྱབ་བྱས་མིའི་གདོང་འདྲ་མིན་སྣ་ཚོགས་ཀྱི་ད་སྣ་ཁུག་དང་དེ་ཚོ་ཆེ་ཆུང་བལྟས་བྱས་ཡིན་ན་བཟོ་དགོས་ཀྱི་རེད་པ་འདི་བཟོ་དུས་ཙམ་པར། ད་ཨ་མི་རི་ཀ་དང་དོ་ཨའི་ནང་ཡིན་པ་ཡིན་ན། སྤྱིར་བཏང་གི་ཁྲིམས་ཀྱི་ཐོག་ནས་ཡིན་ན་ཅིག་ཁྲོམ་གང་དང་པར་བརྒྱབ་མི་གང་ག་གདོང་བེད་སྤྱོད་བཏང་སྟེ་བྱེད་ཆོག་གི་མ་རེད་ཁྲིམས་ཐོག་ནས།

དང་མིའི་སྲོག་ར་ཅིག་ལ་བརྩིས་པ་ཡིན་ན། ད་ལྟ Chat GTP ཟེར་དེ་ང་ཚོས་བཤད་ཡ་དེ་ངོ་སྤྲོད་བྱ་དེ་ཡིན་ན། འདིའི་ཨ་མཆོག་དང་ཁ་ཡ་བཟོས་པ་འདྲ་ཅིག་རེད་ཅེས་བཤད་ཀྱི་འདུག་བྱས་ཙང། དེ་རིང་ཁ་སང་ཡིན་ན Chat GTP ཟེར་ཐོན་བྱས་ཡིན་ན་མི་གང་གི་ལོག་འདིའི་སྒང་བགྲོ་གླེང་བྱེད་ཀྱི་ཡོད་པ་དང། ད་ཨ་ལེ་སྤྱི་ཆེ་ས་ནས་བཤད་པ་ཡིན་ན་མིའི་རིག་ནུས་འཕྲུལ་འཁོར་གྱི་ལག་རྩལ་དུ་ཨ་མི་རི་ཀ་དང་རྒྱ་ནག་བར་དོ་ལ་ལ་ཡ་སུ་སྔོན་ཐོན་ཡིན་མིན་དང་འདི་ག་འདི།

ཁོའི་ཨ་ད Chat GTP ནང་ལ་ཡང་སྔ་མོ་དུ་ངོ་ཤེས་ཡ་དང་ད་ལྟའི་ངོ་ཤེས་ཡ་དེ་ཚོ་ལ་ཡང་ཧ་ལམ་ཁྱད་པར་ཁྱོན་ནས་མེད་པ་བཟོ་ཐུབ་ཚོད། དེ་འདྲ་སོང་ཙང་ཨ་ད་རྒྱ་ནག་ནང་ལོགས་ལ་ཡང་ཨ་མི་རི་ཀའི་ནང་བཏོན་པའི Chat GTP དེ། བེད་སྤྱོད་བཏང་ཡག་གི་ཐོབ་ཐང་ཆ་ཚང་སྤྲད་ཡོད་མ་རེད་ལ་ད་གང་ལྟར་རྒྱ་ནག་ནང་ལོགས་མི་མང་པོ་གཅིག་གིས་ལམ་འདི་ཀྱོག་ཀྱོག་འདི་མང་པོ་བརྒྱུད་བྱས་དེ་བེད་སྤྱོད་བཏང་ཡག་འགོ་ཚུགས་ཡོད་པ་མ་ཟད་ད་ཕྱི་ལོགས་ལ་ཡོད་པའི་རྒྱ་མི་མང་པོ་ཞེ་པོ་ཅིག་རེད་དེ་ཚོས་ཡིན་ན Chat GTP མཐོང་བྱས་ཧང་ཞེ་པོ་སངས་བྱས་ཨ་འདིའི་སྐོར་བགྲོ་གླེང་ཆེན་པོ་ཞེ་པོ་ཅིག་ཡོང་གི་འདུག་ལ་འདིའི་ནང་ནས་བགྲོ་གླེང་ནང་ལོགས་ལ་ཡང་མི་མང་པོ་གཅིག་གིས། དྲི་བ་གལ་ཆེ་ཤོས་གཅིག་གཉིས་བསྐུལ་གྱི་འདུག་བསམ་བསམ་རེད་འདུག་དྲི་བ་དང་པོ་དེ་ག་རེ་ཟེར་ན། ག་རེ་བྱས་བྱས་ཨ་ནི་ཆ་ཇི་ཏི་པི་ཟེར་འདི་འཕྲུལ་འཁོར་འདི་འདྲ་ཅིག་རྒྱ་ནག་ལ་ཡ་དང་པོ་བཟོ་མ་ཐུབ་རེད། ག་རེ་བྱས་བྱས་ཨ་མི་རི་ཀའི་རྗེས་ལ་སླེབས་པ་རེད་ཟེར་གཅིག་བྱས། གཉིས་པ་དེ་ཡིན་ན། ད་ཟླ་བ་གསུམ་པའི་ནང་ལ་པའེ་ཏུའུ་གིས་གཅིག་བཏོན་ཡག་ཡོད་ཟེར་གྱི་ཡོད་རེད་པ། ད་དེ་བཏོན་ཡག་ཡོད་པ་དེ་དངོས་གནས་བཏོན་ཐུབ་ཡིན་པ་ཡིན་ན་ལས་ཁོའི་ནུས་པ་དེ་ཡིན་ན་ཨ་མི་རི་ཀའི་ནང་ལ་ཡོད་པ་ནང་བཞིན་ཅིག་ཡོང་སྲིད་ཀྱི་རེད་མ་རེད།

ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་ཡིན་པ་ཡོད་རྒྱ་ནག་གི་དཔལ་འབྱོར་རིག་པའི་བྱ་དགའ་ཆེ་ཤོས་ཐོབ་མཁན་ཅིག་རེད། ཞུས་ཁྲེང་ཀང་གིས་གསུངས་ཡག་བྱས་པ་ཡིན་ན་དོན་དངོས་ཐོག་ལ་ཡ་འདི་སྔོན་ནས་ལོ་ཁ་ཤས་ཤིག་གོང་ནས་རྒྱ་ནག་ཡིན་ན་ཨ་མི་རི་ཀའི་མདུན་ལ་ཡ་གོམ་པ་སྤོ་ཐུབ་ཡོད་མ་རེད་སྤྱིར་བཏང་གི་ཆ་ནས་བཤད་པ་ཡིན་ན་ཨ་ད་མིས་བཟོས་ཀྱི་རིག་ནུས་འདིའི་སྐོར་ལ་ཡ་མིས་ག་རེ་མཐོང་གི་ཡོད་རེད་ཟེར་ན། ལས་དོན་གཅིག་སྒང་ལ་ཡ་རྒྱ་ནག་གི་ལག་རྩལ་དེ་ཨ་མི་རི་ཀ་ལས་སྔོན་ལ་བསྡད་ཡོད་རེད་དེ་ག་རེ་ཟེར་ན་མིའི་གདོང་ངོ་ཤེས་ཡ་དེ། ད་མིའི་གདོང་ངོ་ཤེས་ཡག་འདི་ཡིན། རྒྱ་ནག་དངོས་གནས་ཨ་མི་རི་ཀའི་སྔོན་ལ་དེ་ཡར་དེ་སླེབས་དགོས་ཡག་གི་རྒྱུ་མཚན་གཙོ་བོ་ཅིག་ཡོད་རེད་པ། འདི་ག་རེ་ཟེར་ན། མིའི་གདོང་ངོ་ཤེས་ཡག་འདི་སྤྱིར་བཏང་གི་ཚན་རིག་ལག་རྩལ་གྱི་ལས་གྲྭ་གཅིག་ཅུ་གོ་མ་ཡིན་པར་འདི་ཡིན་ན་རྒྱ་ནག་གི་ཉེན་རྟོག་དང་བདེ་སྲུང་ལས་ཁུངས་ཀྱིས་དཔེ་ལས་ཀ་གལ་ཆེན་པོ་ཞེ་པོ་ཅིག་བརྩིས་བྱས། འདི་ལ་ཡ་དཔེ་འགྲོ་སོང་ཞེ་པོ་ཅིག་བཏང་བ་མ་ཟད་ལྷག་པར་དུ་ང་ཚོ་ཕལ་ཆེར་གསར་འགྱུར་ནང་དུའང་གསན་ཡོད་ཀྱི་རེད། ཁོ་ཚོས་ལྷག་པར་དུ་ད་ཤིན་ཅང་དང་བོད་པ་དང་དེ་ཚོ་མི་རིགས་གྲངས་ཉུང་མིའི་གདོང། ངོ་ཤེས་ཡག་ཆེད་དུ་མི་མང་པོའི་གདོང་དང་དེ་ཚོ་བེད་སྤྱོད་བཏང་བྱས་ད་རྒྱ་ནག་རྒྱལ་ཡོངས་མི་མང་ཚང་མ་ལ་ཕལ་ཆེར་གདོང་ལ་ཡ་འདྲ་པར་རྒྱབ་ནས་རྒྱབ་མ་རྒྱབ་ཅེས་ལབ་སྲོལ་ཡོད་མ་རེད་པ། དེ་འདྲས་བེད་སྤྱོད་བཏང་བྱས་དངོས་གནས་རྒྱ་ནག་མིའི་གདོང་ངོ་ཤེས་ཡག་དེའི་ཐད་ལ་ཡ་ད་མིས་བཟོས་ཀྱི་རིག་ནུས་འདི། ནུས་པ་འདི་དང་ཁོའི་ལག་རྩལ་གི་མཐོ་ཚད་ཅོ་འདི་ཡིན་ན་ཨ་མི་རི་ཀའི་ཕལ་ཆེར་མདུན་བསླེབས་ཡོད་ཀྱི་རེད་དེ་མ་གཏོགས་ཀི་ལག་རྩལ་གཞན་པ་མང་ཆེ་ཅིག་ཡིན་ན་ཕལ་ཆེར་དེ་འདྲས་ཡིན་གྱི་མ་རེད་ཅེས་གཟིགས་འདུག། འདིའི་ཁ་འདི་ཡང་རྒྱ་ནག་གཞུང་གིས་འདི་སྔོན་ལ་ཡ་ད་རྒྱ་ནག་གི་ཚན་རིག་ལག་རྩལ་འདི་ཨ་མི་རི་ཀ་ལས་སྔོན་ཐོན་ཡིན་ཟེར་དགོས་ཡ་གི་ཁོང་ཚོའི་དཔང་རྟགས་ལ་སོགས་རེད། གཅིག་ག་རེ་ཡོད་རེད་ཟེར་ན། ད་ཚན་རིག་ལག་རྩལ་འདི་དང་འབྲེལ་བ་ཡོད་པའི། ཨ་ནི་ཁོང་ཚོའི་ཞིབ་འཇུག་གི་རྩོམ་འདི་ཡོད་རེད་པ། རྩོམ་བཏོན་ཡ་དང་ད་ཞིབ་འཇུག་ཁོང་ཚོ་གསར་གཏོད་བྱེད་དུས་ཙམ་པ་གསར་གཏོད་འདི་ཐོ་འགོད་བྱེད་དགོས་རེད། གསར་གཏོད་འདི་ངས་བྱས་པ་ཡིན་ད་ཟེར་བྱས་བྱས། འདི་ཐོ་འགོད་བྱེད་ས་གཙོ་བོ་དེ་ཨ་མི་རི་ཀ་ལ་བྱེད་དགོས་ཀྱི་ཡོད་རེད་དེ་ཨ་མི་རི་ཀས་ཐོ་འགོད་བྱེད་ས་འདི། རྒྱ་ནག་གིས་ཐོ་འགོད་བྱས་པ་དེ་ཨ་མི་རི་ཀ་ལས་གྲངས་ཀ་དེ་མང་བ་ཡོད་ས་རེད། དེ་འདྲས་སོང་ཙང་རྒྱ་ནག་སྔོན་ཐོན་ཡོད་རེད་ཅེས་མང་ཆེ་གི་ལྟ་ཚུལ་དེ་དེ་ནས་བྱུང་ཡོད་ས་རེད། ད་ཡིན་ནའང་དེ་སི་ཏན་ཧྥོ་སློབ་གྲྭ་ཆེན་མོའི་ཞིབ་འཇུག་པ་ཞུས་ཁྲེང་ཀང་གིས་ཁོ་རང་གསུངས་ཡ་བྱས་པ་ཡིན་ན། གྲངས་ཀ་བལྟས་པ་ཡིན་ན་དངོས་གནས་བྱས་ན་འདི་འདྲ་རེད་ཤག། ཕལ་ཆེར་རྒྱ་ནག་གིས་རྩོམ་གསར་པ་བཏོན་པ་དང། ད་ག་ནང་བཞིན་གྱི་གསར་གཏོད་ཀྱི་ཐོ་འགོད་བྱས་ཅིག་ཡོད་རེད་པ། འདི་ཚོ་མང་བ་འདུག་དེ་ལས་ཡིན་ན་ལས། ཁོ་གྲངས་ཀ་དེ་མང་བ་ཡོད་པ་ཅུ་གོ་གིས་ཡིན་ན་དངོས་ཡོད་ཀྱི་གནས་ཚུལ་མཚོན་གི་མ་རེད། དཔེར་ན་ཆ་བཞག་པ་ཡིན་ན། ད་ལྟ་རྩོམ་འདི་ཚོ་མང་པོ་ཞེ་པོ་བཏོན་ཡོད་རེད་ལས་ཡིན་ན་ལས་ཁོང་ཚོས་ད་ཞིབ་འཇུག་བྱས་བྱས་རྩོམ་འདི་ལུང་དྲངས་བྱས་མི་གཞན་པས་ཨ་ནི་གསར་གཏོད་བྱེད་དུས་ཙམ་པ་བེད་སྤྱོད་བཏང་ཡག་ཅིག་ཡོད་རེད་པ་འདིའི་གྲངས་ཀ་དེ་ཡིན་ན་ཨ་ནི་ཉུང་ཉུང་ཞེ་པོ་ཅིག་རེད་བཞག་ཟེར་ག་རེ་ཟེར་ན་དེ་ཚོ་ནས་ག་རེ་མཚོན་གྱི་ཡོད་རེད་ཟེར་ན་རྒྱ་ནག་གི་དེ་ཚོའི་གསར་གཏོད་བྱས་པའི་ཞིབ་འཇུག་གི་རྩོམ་ཡིག་དེ་ཚོའི་ནང་ལོགས་ལ་ཡ་དངོས་གནས་ཀྱི་ནུས་པ་ལྡན་པའི་གསར་གཏོད་ཀྱི་རང་བཞིན་ལྡན་པའི་བེད་སྤྱོད་བཏང་ཡག་ཡོད་པའི་ཁོ་འབྲས་བུ་དེ་ཞེ་དྲག་མེད་པའི་རྟགས་མཚན་རེད། གཉིས་པ་དེ་ཡིན་ན་ད་ཕ་གི་ཡར་ཐོ་འགོད་བྱེད་ཡག་གི་ཁོ་ཚོས་གསར་གཏོད་གི་འདི་བྱས་ཟིན་ཏེ་མང་པོ་འབྱོར་བ་དེ་ཚོ་ཡིན་ན་རྩ་བའི་ཐོག་ནས་ཁོ་ཚོའི་གསར་གཏོད་འདི་རེད་མི་འདུག་དེ་ཚོ་ཡིན་ན་མང་ཆེ་ད་ཨ་མི་རི་ཀ་དང་ཕྱིའི་རྒྱལ་ཁབ་ཁག་ལ་ཡང་ད་གསར་གཏོད་ཆེན་པོ་འདི་བྱས་ཚར་བའི་རྗེས་གསར་གཏོད་བྱས་ཚར་མགྱོགས་གི་ལག་རྩལ་ཁོ་ལ་ཡང་ཁོ་ཕྲན་བུ་གཅིག་གི་ཡར་རྒྱས་རེ་བཏང་རྗེས་ད་དེ་ཡིན་ན་ལས་ཁོ་ཕ་གི་ཡར་ཐོ་འགོད་བྱེད་ཆོག་གི་རེད་ངས་ཡར་རྒྱས་འདི་བཏང་པ་ཡིན་ཟེར་བྱས་འདི་འདྲ་སོང་ཙང་ཞུས་ཀྲང་གང་ཁོ་རང་གསུང་ཡག་བྱས་པ་ཡིན་ན། དོན་དངོས་ཐོག་ལ་ཡང་གསར་གཏོད་ཟེར་ནས་དེ་གསར་གཏོད་ཚང་མ་གཅིག་མ་རེད། གསར་གཏོད་གལ་ཆེན་པོ་བྱས་པའི་གཅིག་དེ་ཡིན་ན་གསར་གཏོད་ཆུང་ཆུང་དེ་ཞེ་དྲག་གལ་ཆེན་པོ་མེད་པའི་བྱེད་མགྱོགས་གཏོང་གྲ་བཅས་བྱས་པ་ལས་གལ་ཆེ་གི་རེད། གལ་ཆེན་པོ་ཞེ་པོ་དེ། ད་གསར་བརྗེ་ལྟ་བུའི་གསར་གཏོད་བྱས་པའི་འབྲས་བུ་འབྱོར་བ། འདིའི་རིགས་དེ་ནི་རྒྱ་ནག་ཞེ་པོ་ཅིག་ཉུང་ཉུང་རེད། ད་འདི་གི་རྒྱུ་མཚན་གཅིག་བྱས་བྱས་ཡིན་ན་ཁོ་རང་གསུང་ཡག་བྱས་པ་ན་ལོ་ཁ་ཤས་ཤིག་གོང་ནས་ཡིན་ན་རྒྱ་ནག་སྔོན་ཐོན་མ་རེད་ད་དེ་རིང་ཁ་སང་དེ་དེ་བས་ཡིན་ན་བཤད་མི་འོག་རེད། ད་དེ་རིང་ཁ་སང་ཡིན་ན་ལོ་ཁ་ཤས་གོང་དང་ཡིན་ན། འགྱུར་ལྡོག་འགྲོ་དགོས་ཡག་གཙོ་བོ་དེ་ཡིན་ན་ཆབ་སྲིད་ཀྱི་རྒྱུ་རྐྱེན་བྱས་ཀྱི་ཡོད་ས་རེད། འདས་པའི་ལོ་ཁ་ཤས་ཤིག་ནང་ལོག་ཡར་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ནང་ལོག་དམ་དྲག་བྱས་ཏེ་ཤུགས་ཆེར་ཞེ་དྲག་བཏང་བ་རེད། ལྷག་པར་དུ་སྒེར་རིགས་ཀྱི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་བརྡ་འཕྲིན་གྱི་དྲ་ལམ་དང་ཚན་རིག་ལག་རྩལ་གྱི་ད་བཟོ་ཚོང་ལས་ཁང་ཆེན་པོ་དང་ད་དེ་ཚོའི་བདག་པོ་དང་ཨ་ནི་ཁོ་ཚོ་མ་རྩ་འཇོག་མཁན་དེ་འདྲས་མང་པོ་ཅིག་འཛིན་བཟུང་བྱེད་ཡག་དང་ཕྱི་རྒྱལ་བྲོས་འགྲོ་ཡག་དང་དེ་འདྲས་ཞིག་བྱེད་དུས་ད་མིའི་སེམས་པའི་ནང་ལོག་ལ་ཡང་དངོས་གནས་གཅིག་རྒྱུན་རིང་པོ་ཞིག་ད་ལས་ཀ་དེ་ཚོ་འདྲས་གཅིག་དེ་རིང་བྱས་པ་དང་སང་ཉིན་བཙོང་ཡག་འདྲས་ཡོད་མ་རེད་ལོ་མང་པོ་ཞིབ་འཇུག་བྱས་ལོ་མང་པོ་འདི་ལ་ཡང་ཡིན་ནས་མ་རྩ་བཞག་ལས་ཀ་རྒྱུན་རིང་པོ་བྱས་ན་གཞི་ནས་ཁོ་འབྲས་བུ་ཡོང་དུས་ཙམ་པ་མི་མང་པོ་གཅིག་ད་ཨོ་རྒྱ་ནག་གི་དེ་འདྲས་བྱེད་སྟངས་འདི་བལྟས་པ་ཡིན་ན་ད་ཕལ་ཆེར་འཁྱོལ་ཨ་ཡོང་བསམ་བྱས་དེ་མ་རྩ་འཇོག་མཁན་དང་དངོས་གནས་གསར་གཏོད་བྱེད་ཡག་གི་ཨ་ནི་ཁོའི་ནུས་པ་འབྱོར་བ། འདི་ཞེ་པོ་ཅིག་སྐྱོ་རུ་ཕྱིན་བྱས་ཡིན་ན་དེ་རིང་ཁ་སང་ཁོ་ཚོས་དཔེ་ཞིག་བཞག་བཞག་ལོ་བཅུ་ཙམ་ཞིག་གོང་ལ་ཡིན་པ་ཡིན་ན་རྒྱ་ནག་ནང་ལོག་གི་ཚན་རིག་ལག་རྩལ་གྱི་བཟོ་ཚོང་ལས་ཁང་ཆེ་ཤོས་དེ་ཚོའི་མ་དངུལ་རྐང་གྲངས་ཁང་གི་ཁྲོམ་རའི་རིན་ཐང་དེ་ཡིན་ན་ཨ་མི་རི་ཀའི་ནང་ལོག་བཟོ་ཚོང་ལས་ཁང་ཆེ་ཤོས་དེ་ཚོ་འདྲ་མཉམ་རེད་ཅེས་རེད་ཁ་ཤས་ཀྱང་དེ་ལས་ཆེ་བ་ཡོད་རེད། ད་ཡིན་ན་ལས་ད་ད་ལོ་ཕྱིན་པའི་སྤྱི་ཟླ་གཉིས་ཀྱི་ཆ་བཞག་པ་ཡིན་ན་རྒྱ་ནག་ནང་ལོག་བཟོ་ཚོང་ལས་ཁང་ཆེ་ཤོས་དེ་ག་དེ་གསུམ་བཞི་ཞིག་མཉམ་དུ་བསྡོམས་ནས་ཨ་མི་རི་ཀའི་ཆེ་ཤོས་དེ་ཚོ་གཅིག་དང་ཡིན་ནའི་བསྡུར་ཐུབ་མེད་ས་རེད། དེ་དང་འདི་ཡིན་རྒྱུ་མཚན་གཅིག་རེད་ཤག་ད་རྒྱ་ནག་གིས་ཆབ་སྲིད་ཀྱི་དམ་དྲག་བྱས་ཡོད་པ། རྒྱུ་མཚན་གལ་ཆེ་ཤོས་དེ་ཡིན་ས་རེད། ཨ་ནི་གཉིས་པ་དེ་ཡིན་ན་མ་རྩའི་སྐོར་ནས་ད་སྤྱིར་བཏང་རྒྱ་མི་ཚོའི་སྤྱིར་བཏང་གི་བཟོ་ཚོང་ལས་ཁང་དང་མ་རྩ་འཇོག་མཁན་དེ་ཚོའི་ལྟ་བ་ཁོ་རང་ཡིན་ཨ་མི་རི་ཀ་དང་མ་འདྲ་བསྡད་ཡོད་ས་རེད་ག་རེ་ཟེར་ན་ཨ་མི་རི་ཀ་དེ་ཚོ་མང་པོ་གཅིག་ཡིན་ན་མ་རྩ་ཞེ་པོ་བཏང་མ་རྩ་བཏང་རྗེས་ལོ་གཅིག་གཉིས་མེད་བྱས་ལོ་མང་པོའི་རྗེས་ལ་ཡང་གསར་གཏོད་ཆེན་པོ་བྱས་རྗེས་ཨ་ནི་ཁོང་ཚོ་འདི་ལ་ཡང་ཁེ་བཟང་རག་ཡག་དང་འདི་འདྲས་ཀྱི་འཆར་གཞི་འདིང་མཁན་དེ་མང་པོ་ཞེ་པོ་ཅིག་ཡོད་ས་རེད།

ག་འདྲ་ཆགས་ཀྱི་ཡོད་དང་ལམ་ཁ་ག་པར་འགྲོ་གི་ཡོད་དང་འདི་འདྲའི་གསལ་པོ་ཅིག་མེད་དུས་ཙམ་པ་མ་རྩ་འཇོག་མཁན་དེ་ཚོ་ཡིན་ནའི་འདི་ལ་ཡང་ཡིད་ཆེས་དང་ཨ་ནི་རྒྱུན་རིང་པོ་བསམ་བཏང་ཡག་གི་བསམ་བློའི་ལྟ་ཚུལ་ཤུགས་ཆེན་པོ་མེད་པ་ཡིན་ན་རྒྱ་ནག་ནང་བཞིན་མགྱོགས་མགྱོགས་ང་དེ་ཁེ་བཟང་ཞིག་བཟོ་དགོས་བསམ་བཏང་པ་ཡིན་ན། ཁོ་ཡང་སྔོན་ཐོན་ཡོང་ཡག་དེ་ཡིན་ན་ཁག་པོ་ཞེ་དྲག་རེད་ཅེས་བཤད་བཞག་འདི་ག་འདི་གཉིས་པ་དེ་ཡིན་ན་ག་རེ་ཟེར་ན་ད་འདིའི་སྔོན་ལ་ཡ་མི་མང་པོ་གཅིག་གིས་རྒྱ་ནག་གི་མིས་བཟོས་ཀྱི་རིག་ནུས་འདི་ཨ་མི་རི་ཀ་ལས་ཕལ་ཆེར་ཡག་ག་ཡོང་གི་རེད་ཟེར་ཡག་གི་རྒྱུ་མཚན་གཅིག་ད་རྒྱ་ནག་ཁོ་རང་ཚོས་འདི་ཟེར་གྱི་རེད། རྒྱ་ནག་ནང་ལོགས་ལ་ལས་ཀ་ཆེན་པོ་འདི་བྱེད་ཚུལ་ནི་པ། ལས་ཀ་ཐག་ཆོད་པོ་ཡོད་དང་གཞུང་གི་དངུལ་དེ་ག་དེ་འགྲོ་སོང་དེ་གང་ག་རུག་རུག་བྱེད་དུས་ཙམ་པ་ད་ལས་ཀ་ཆེན་པོ་འདི་ཚོ་ཞེ་པོ་འདི་བྱེད་ཐུབ་སོང་དཔེར་ན་ཆ་བཞག་པ་ཡིན་ན། ཨ་མི་རི་ཀའི་ནང་ལོགས་ལ་ཡར་ད་རི་ལིའི་ལྕགས་ལམ་དེ་ཚོ་ཡར་རྒྱས་གཏོང་ཡག་ད་ཐབས་ཤེས་ལོ་མང་པོ་བྱས་པ་དེ་འདྲ་ཡོང་གི་མ་རེད་རྒྱ་ནག་ནང་ལོ་ཁ་ཤས་ཅིག་ལ་ཡར་ད་བོད་ཛམ་བུ་གླིང་ནང་ལོགས་ཀྱི་རི་ལི་མགྱོགས་པོ་འགྲོ་ཡག་དེ་རི་ལིའི་ལྕགས་ལམ་མང་ཤོས་དེ། དུས་ཚོད་ཐུང་ཐུང་ཞེ་པོ་ཅིག་ནང་བཟོ་ཐུབ་སོང་ཨ་ད་ག་ནང་བཞིན། གཅིག་གི་ལམ་ཀ་གཞུང་ལམ་ཆེན་པོ་རྒྱག་ཡ་དང་ཁང་གོ་མཐོ་པོ་རྒྱག་ཡ་དང་འདི་ཚོ་ལྟ་དུས། དངོས་གནས་རྒྱ་ནག་གི་ད་ལྟའི་སྲིད་དབང་སྒེར་གཅོད་ཅན་གྱི་གུང་ཁྲན་ཏང་གི་ལམ་ལུགས་འདིའི་ནང་ལོགས་ལ་ཡང་ལས་ཀ་ཆེན་པོ་བྱེད་ཡ་ས་དེ་ཡིན་ན། ཞེ་པོ་གཅིག་ནུས་པ་ཆེན་པོ་དང་མགྱོགས་པོ་བྱེད་ཐུབ་ཀྱི་ཡོད་པ་གཅིག་ལ་ཡང་ངོས་འཛིན་བྱས་བྱས་ཡིན་ན། མིས་བཟོས་ཀྱི་རིག་ནུས་ཀྱི་ལས་ཀ་དེ་ལས་ད་རྒྱ་ནག་གཞུང་གིས་ཞེ་པོ་བྱེད་ཡ་གི་བསམ་བློ་ཡོད་དང་ང་རྒྱལ་དེ་ཡོད་དུས་ཙམ་པ་དེ་ཆེན་པོ་བྱེད་ཀྱི་རེད་ཞེས་མང་པོ་གཅིག་གི་ཚོད་དཔག་བྱས་པ་རེད།

དེ་འདྲས་གཏན་འཁེལ་བ་ཡིན་ན་ད་དེ་ལ་དངུལ་ཡོད་རེད་མི་འབོར་ཡོད་རེད་གང་ག་ཡོད་དུས་ཙམ་པ་ལས་ཀ་དེ་བྱས་ཏེ་ལས་སླ་པོ་ཡོད་རེད་ག་རེ་ཟེར་ན། ཁོའི་དམིགས་ཡུལ་དེ་ཡིན་ན་གསལ་པོ་ཞེ་པོ་ཅིག་རེད་ད་ག་ནང་བཞིན་དཔེར་ན་ཆ་བཞག་ན་སྔ་མོ་ཡིན་ན། རྒྱ་ནག་གི་གཅིག་གི་མིས་བཟོས་སྲུང་སྐར་མཁའ་དབྱིངས་བར་སྟོང་བཏང་བ་རེད་དེ་ཡིས་རྡུལ་ཕྲན་མཚོན་ཆ་འདི་ད་ག་ནང་བཞིན་བཟོས་པ་རེད། འདི་ཚོ་ཡིན་ན་དམིགས་ཡུལ་གསལ་པོ་བྱས་བྱས་ད་རྡུལ་ཕྲན་མཚོན་ཆ་གཅིག་བཟོ་ཡག་ཆེད་དུ་འགྲོ་སོང་འདི་གས་བཏང་མིས་བཟོས་སྲུང་སྐར་གཅིག་བཟོ་ཐུབ་ཡག་ཆེད་དུ་འགྲོ་སོང་འདི་གས་བཏང་བྱས་བཟོས་པ་རེད། ད་ཡིན་ནའི་ད་ལྟའི་སྐབས་དེ་ཡིན་ན། ལྷག་པར་དུ་མིས་བཟོས་ཀྱི་རིག་ནུས་དང་དེ་ཚོ་བཟོ་ཡག་གི་ལས་ཀ་འདི་སྒང་ལ་ཡར་ཡིན་ན་དེ་ཚོ་དང་མི་འདྲ་བ་ཅིག་ག་རེ་ཟེར་ན། ཁོ་ཚོའི་དམིགས་འབེན་སྦྱོར་བ་ཁེ་ཕན་སྦྱོར་བ། དེ་ཡིན་ན་གསལ་པོ་ཅིག་ཡོད་མ་རེད་མིས་བཟོས་ཀྱི་རིག་ནུས་དེ། མཇུག་མ་ག་འདྲ་ཞིག་ཆགས་ཀྱི་ཡོད་དང་ག་འདྲ་ཅིག་ཡོང་ན། ང་ཚོའི་ཅིག་གིས་དེ་འདྲ་རང་ཅིག་དགོས་རེད་ད་ཞེས་བྱས་ཕ་གི་དམིགས་འབེན་ཅིག་དགོས་པ་དེ་ཡིན་ན་གསལ་པོ་མེད་པ་འདྲ། འདི་གསལ་པོ་མེད་དུས་ཙམ་པ་རྒྱལ་ཁབ་ཅིག་གི་ནུས་པ་དང་དེ་ཚོ་གང་ག་ཅིག་ལ་སྤུངས་བྱས་གཞུང་རང་ནས་མར་བཀོད་པ་གཏང་རྒྱུ་འདི་ལས་ཀ་ཆེན་པོ་བྱས་ཏེ་ཞེ་དྲག་ཁག་པོ་རེད་ག་རེ་ཟེར་ན།

ཐ་མ་དེ་གཅིག་ལ་ཡང་ཁོ་ལམ་ཀ་དེ་རྙེད་བྱས་བྱེད་དུས་ཙམ་པ་འདིའི་ཁོའི་ནུས་པ་དེ་སྤྱིར་བཏང་གི་ཨང་དང་ལས་ཀ་ཆེན་པོ་གཅིག་གཞུང་གི་འགྲོ་སོང་ཚང་མ་བཏང་བྱས་བྱས་པ་དེ་ལས་ཞེ་དྲག་གི་ཐ་མ་དེ་འབྲས་བུ་ཐོན་ཡག་གི་གོ་སྐབས་དེ་ཞེ་དྲག་ཆེ་བ་ཡོད་རེད། འདི་འདྲས་སོང་ཙང་ཁོ་རང་ལྟ་ཚུལ་བྱས་པ་ཡིན་ན་ད་ལྟའི་རྒྱ་ནག་གི་ཁྱོན་ཡོངས་ཀྱི་ལམ་ལུགས་འབྱོར་བ་རྒྱལ་ཁབ་གཅིག་གི་དངུལ་དང་གང་ག་ལོག་སྤུངས་བྱས་ལས་ཀ་ཆགས་འབྱོར་བ་དེ་ཡིན་ན། མིས་བཟོས་ཀྱི་རིག་ནུས་དེ་བཟོ་ཡག་དེ་དགེ་མཚན་མ་ཡིན་པར་དེ་ལས་སྐྱོན་ཆགས་འགྲོ་ཡག་ཉེན་ཁ་ཡོད་རེད་ཅེས་ཁོ་རང་གིས་གསུང་གི་འདུག།

རྒྱ་ནག་ལྟ་བུའི་རྒྱལ་ཁབ་ཅིག་ནང་ལོག་ལ་ཡང་ད་དེ་ཚོའི་གྲས་སྐད་ཆ་བཤད་ཡག་ཐོབ་ཐང་ཡིན་ནི་རེད་ཡི་གེ་བལྟ་ཡག་ཐོབ་ཐང་ཡིན་ནི་རེད་དེ་ཚོ་གང་ག་ལོག་གཞུང་གི་འདོད་པ་ཡོད་པ་དེ་ག་དེ་མི་ཤེས་གཞན་པ་དེ་ག་བྱེད་མ་བཅུག་པའི་དེ་འདྲས་ཀྱི་ཆབ་སྲིད་ཁོར་ཡུག་ཅིག་ནང་ལོག་ལ་ཡང་རྒྱ་ནག་ནས་བཟོས་པའི་ཆར་ཇི་ཏི་པི་ཨ་མི་རི་ཀའི་ནང་བཟོས་པའི་ཆར་ཇི་ཏི་པི་ནང་བཞིན་གྱི་ཡོང་ཡག་ཁོ་རྩ་བ་ཉིད་ནས་ཡོད་མ་རེད་ག་རེ་ཟེར་ན་ཕ་གིའི་ནང་ལོག་ལ་ཡང་ཆར་ཇི་ཏི་པི་ཟེར་ན་བརྙན་ལ་ཡང་ཁོ་ཕར་ཡི་གེ་ཅིག་ཕྲུ་གུ་དེ་ལ་ཡང་ཕར།

ད་འདོད་པ་ཡོད་པའི་ཤེས་བྱ་བཅུག་ཁོ་བསླབ་སའི་སློབ་གྲྭ་ཅིག་ནང་ལ་ཡང་འཚར་ལོངས་བྱུང་བའི་སྤུ་གུ་དེ་གཉིས་གཉིས། ད་སློབ་གྲྭ་ཐོན་པའི་རྗེས་ལ་ཡིན་ན་ཁོ་གཉིས་ཀྱི་ཤེས་བྱའི། ཤེས་རྒྱ་ཆེ་ལོས་སྦྱོར་བ། ད་དེ་གཉིས་ཡིན་ན་ད་ཁྱད་པར་ཆེན་པོ་ཞེ་པོ་ཅིག་འགྲོ་འདུག་ག་ད་ག་ནང་བཞིན། ཁོ་འདི་འཁྲུལ་འཁོར་དེ་ལས། ནི་བཤད་ཡག་གི། ཁོ་ལབ་ཡག་དེ། རྒྱ་ནག་གཞུང་གི་འདོད་པ་ཡོད་པ་དེ་གས་མི་ཤེས་ལབ་ཆོག་གི་མེད་དུས་ཙམ་པ་ཡིན་ན། ད་དེ་ཡིན་ན་ཨ་མི་རི་ཀའི་ནང་བཞིན་ཅིག་ཡོང་ཐུབ་ཡག་གི་རྩ་བ་ཉིད་ནས་ཡོད་མ་རེད་ཟེར་བྱས་དཔེར་ན་ཆ་བཞག་ན། ད་ལྟ་དེ་ཡང་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ཡིན་ན་རྒྱ་མི་ཚོས་འདིའི་སྐོར་ལ་ཡང་དགྱེས་བཞེས་བཙུན་པ་ཁ་ཤས་ཀས་ཟུར་ཟ་ལྟར་བྱས་བྱས་བཤད་སྲོལ་ཞིག་འདུག་དེ་ག་རེ་ཟེར་ན། ད་རྒྱ་ནག་ནང་ལོགས་བཟོས་པའི ChatGPT། བཅོས་རིག་དེ་ལ་ཡ། ང་ཚོས་སྐད་ཆ་བཤད་ཡ་དང་ཡི་གེ་ཀློག་ཡ་དེ་བསླབ་དགོས་ཀྱི་ཡོད་པ་མ་ཟད། བཅོས་རིག་དེ་ལ་ཡ། སྐད་ཆ་མ་བཤད་ཡ་དང་ཡི་གེ་ཀློག་མ་ཤེས་པ་བཟོ་ཡག་བསླབ་དགོས་ཀྱི་ཡོད་རེད།

མིས་བཟོས་པའི་རིག་ནུས་འདིའི་ལག་རྩལ་ཐོག་ལ་ཡང་ལོ་ཁ་ཤས་གོང་དང་བསྡུར་བ་ཡིན་ན་དེ་རིང་ཁ་སང་ཨ་མི་རི་ཀ་ཞེ་དྲག་གི་མདུན་ལ་སླེབས་བསྡད་ཡོད་ས་རེད། ཨ་ནི་ད། Stanford། སློབ་གྲྭ་ཆེན་མོའི་ནང་ལོགས་ཞིབ་འཇུག་ཁང་གིས་ཁོང་ཚོ་དང་ཁོ་རང་ཚོའི་ཞིབ་འཇུག་ཁག་ཅིག་གིས་དེ་རིང་ཁ་སང་མིས་བཟོས་ཀྱི་རིག་ནུས་ཀྱི་ཞིབ་འཇུག་གི་ལས་ཀའི་ནང་ལོགས་ཀྱི་ལས་རྗེས་ཆེ་ལོས་དང་དེ་དེས་ཁོང་ཚོས་ཨང་ཀི་ཞིག་བརྒྱབ་ཤག་ཨང་ཀི་བརྒྱབ་ཡ་དེ་ན་བལྟས་པ་ཡིན་ན་ད་རྒྱ་ནག་ཅིག་ཨ་མི་རི་ཀའི་གཞུག་གུ་མ་ཡིན་པ། རྒྱ་ནག་ཡིན་ན་ཕལ་ཆེར་ཨིན་ཇི་དང་ཨི་སི་རེ་ལི། རྗེས་ལ་བསྡད་ཤག་ཟེར་བྱས་ལབ་ཀྱི་འདུག་དེ་གཅིག་བྱས། ཨ་ནི་དེ་གང་འདྲ།